དགའ་བཞི་གཉིས། མི་དེ་འདྲེན་པ་ཡིན་ན་ཡུན་རིང་པོར་སྐྱེ་བ་དང་རྒ་ཤི་གཉིས་འདྲེན་པའོ། དགེ་སྦྱོང་གི་ཚུལ་ནི། ས་བཅུ་པོའི་བསླབ་པ་གསུམ་ལ་སྦྱོར་བའི་ལམ་དང། མྱང་འདས་ནི་མི་གནས་པའི་མྱང་འདས་ཏེ་དེ་གཉིས་བསྒྲུབ་པའི་སྦྱོར་བའི་འབྲས་བུར་འཛིན་ན་སྦྱོར་བའི་འབྲས་བུའོ་ཟེར།

ད་སྔོན་གྱི་རྒྱུ་ཕུན་སུམ་ཚོགས་པ་ནི་བྱང་སེམས་ཀྱིས་ཚེ་རབས་སྔ་མར་སྦྱིན་པའི་བསོད་ནམས་བྱས་ཤིང་ལོངས་སྤྱོད་ཆེན་པོའི་བར་ཆད་སྤངས་པའི་དགེ་བ་བྱས་པས་རང་ཉིད། གོས་ཟས་དང་མལ་སྟན་དང་ན་བའི་གསོས་དང། ཡོ་བྱད་གཞན་གྱིས་མི་ཕོངས་ལ། གཞན་ལ་ཡང་བགོ་བཤའ་བྱེད་ནུས་པའོ། འདི་ནི་ཕོངས་པ་སྤངས་པའི་ཕྱིར་བདེ་བ་ལ་རེག་པའོ། ཕུན་ཚོགས་གསུམ་པོ་དེ་ལས་བཟློག་པ་ནི་ཕོངས་པ་གསུམ་དང་ལྡན་པ་སྟེ་སྡུག་བསྔལ་ལ་རེག་པར་གནས་པའོ། དེ་ལྟར་ན་བྱང་སེམས་ཀྱིས་དེ་ལྟར་ན་བྱང་སེམས་ཁྱིམ་པ་དང་རབ་བྱུང་གི་ཕྱོགས་ཐམས་ཅད་ཀྱི་ཚུལ་ཁྲིམས་མདོར་བསྟན་པ་ནི་ངོ་བོ་ཉིད་ཡིན་ལ་ཚུལ་ཁྲིམས་མདོར་བསྟན་པ་ནི་ངོ་བོ་ཉིད་ཡིན་ལ་རྒྱས་པར་བཤད་པ་ནི་ཐམས་ཅད་པ་ཡིན་པས་ལྷག་མ་དཀའ་བ་སོགས་བདུན་ནི་ས། ཚུལ་ཁྲིམས་ཐམས་ཅད་པ།

ཞེས་པ་དེ་རབ་ཏུ་དབྱེ་བ། ཚུལ་ཁྲིམས་ཀྱི་ཕན་ཡོན་ཚུལ་ཁྲིམས་ཀྱི་བསྡུ་བ་ཚུལ་ཁྲིམས་ཀྱི་བྱེད་ལས། དེ་ཚོ་བཤད་པ་ཡིན། འདིར་བ། ད་དེ་བྱས་སོང། ད། ཚུལ་ཁྲིམས་ཀྱི་དབྱེ་བ་གསུམ་པ་ཡ་གི་གོ་ཡིན་པས་ཡ་འདི་ནི་གསུམ་པ་ནི། ལགས་སོ།
ཡ་གི་གོ་ན། འོ་དེ་ན། ངོ་བོ་ཉིད་ཀྱི་མདོར་བསྟན་པའོ་ཅེས་བྱས།

དང་པོ་དཀའ་བ་ལ་དཀའ་བ་ནས་རྣམ་པར་དག་པའི་བར་རྒྱུན་ཆད། བར་ཆད་དང་པོ་དཀའ་བ་ལ་གསུམ། དང་པོ་དཀའ་བ་ལ་གསུམ་ལས་དང་པོ་ནི་ས་དཀའ་བ་ལ་གསུམ་ལས། དང་པོ་ནི་ལོངས་སྤྱོད་ཆེ་ལ་དབང་ཕྱུག་ལ་དབང་བྱེད་ཅིང། འདུག་པ་ལས་དེ་གཉིས་སྤངས་ནས་སྡོམ་པ་ཡང་དག་པར་ལེན་པའོ། ད་ལོངས་སྤྱོད་ཆེ་ལ་དབང་ཕྱུག་ལ་དབང་བྱེད་ཅིང་འདུག་པ་ལས་དེ་གཉིས་སྤངས་ནས་སྡོམ་པ་ཡང་དག་པར་ལེན་པ། དང་པོ་དཀའ་བ་གསུམ་བྱུང་གི། དང་པོ་དང་པོ་དཀའ་བ་ལ་གསུམ་དང་པོ་དཀའ་བ་ལ་གསུམ་ཟེར་དཀའ་བ་དང་པོ་དེའི་ཕྱི་ཡང་དག་པར་ལེན་པའོ། དེ་ལ་གང་གིས་ལོངས་སྤྱོད་པའི་ལུས། གང་གིས་ལོངས་སྤྱོད་པའི་ལུས་འབྱོར་པ། འབྱོར་པ་གང་དང་ལྷན་ཅིག་ལོངས་སྤྱོད་པའི། ལོངས་སྤྱོད་པའི་གཉེན་འདབ་བྱམས་ཤིང་ཡིད་དུ་འོང་བ་མང་བ་དང་གང་གིས་སྒྲུབ་པ། བྲན་ལ་སོགས་པ་མང་བ་དང་གང་ལ་ལོངས་སྤྱོད་པ། ཟས་ལ་སོགས་པ་མང་བ་སྟེ་མང་བ་སྟེ། བཞི་ཡིས་ལོངས་སྤྱོད་ཆེ་བ་ལོངས་སྤྱོད་ཆེ་བ་གོ་ལ་དང་ནི་འདྲའི་ཕྱིར། ལོངས་སྤྱོད་ཆེ་བའི་དོན་གོ།

ཨང། བཀའ་བཙན་པས་དེ་དག་ལ། ཅི་འདོད་དུ་དབང་བསྒྱུར་བས་དབང་ཕྱུག་ཆེ་བའོ། ལོངས་སྤྱོད་ཆེ་བ་དབང་ཕྱུག་ཆེ་བ་དབང་ཕྱུག་ཆེ་བ་གོ་ད་དེ་འདྲ་ཅིག་ལ་ཟེར། བཀའ་བཙན་པས་དེ་དག་ལ། ཅི་འདོད་དུ་དབང་བསྒྱུར་བས་དབང་ཕྱུག་ཆེ་བའོ། འགྲེལ་པ་ཁ་ཅིག་དབང་ཕྱུག་དང་ཕྱུག་པ་གཉིས་སོ་སོར་བཞེད། འགྲེལ་པ་ཁ་ཅིག་ལ་དབང་ཕྱུག་དང། དབང་དང་ཕྱུག་པ་གཉིས་སོ་སོར་བཞེད་ནི། ད་ནི་དབང་ཕྱུག་གཅིག་ལ་བཞི་བཏགས་ན་ཡིན། དཀའ་བ་གཉིས་པ་ནི། ཉམ་ཐག་པ་སྟེ་སྲོག་ལ་ཐུག་ཀྱང། སྡོམ་པ་བླངས་པ། སྡོམ་པ་བླངས་པ་དེ་གང་ཟེར་ནོ། སྡོམ་པ་བླངས་པ་དེ་བག་ཙམ་ཉམས་པར། བག་ཙམ་བག་ཙམ་ཡང་ཉམས་པར་མི་བྱེད་ན། སྡོམ་པ་མེད་པར་བག་ཙམ་སྡོམ་པ་མེད་པར་ལྟ་ག་ལ་བྱེད་པའོ། དཀའ་བ་གཉིས་པ་ནི་ཉམ་ཐག་པ་སྟེ། སྲོག་ལ་ཐུག་ཀྱང་སྡོམ་པ་སྲོག་ལ་ཐུག་ཀྱང་སྡོམ་པ་བླངས་པ་དེ་སྲོག་ལ་ཐུག་ཀྱང་སྡོམ་པ་བླངས་པ་དེ་བག་ཙམ་ཉམས་པར་ཡང་མི་བྱེད་ན་བག་ཙམ་ཡང་ཉམས་པར་མི་བྱེད་ན་སྡོམ་པ་མེད་པར་ལྟ་ག་ལ་བྱེད་པའོ། ཨ་ལ་དཀའ་བ་གསུམ་བྱས་དཀའ་བ་དང་པོ་ལ་ལོངས་སྤྱོད་དང་དབང་ཕྱུག་ཆེ། དབང་ཕྱུག། ལོངས་སྤྱོད་དང་དབང་ཕྱུག་ལ་དབང་བྱེད་བཞིན་འདུག་པ་ལས་དེ་གཉིས་སྤངས་ནས་སྡོམ་པ་ཡང་དག་པར་ལེན་པ། དེ་ལེན་པ་དེ་དཀའ་བ་གཅིག་ཡོད་པ། བསླབ་པའི་ལམ། ད་ནི་ཆོས་རྗེ་དང་སངས་རྒྱས་བཅོམ་ལྡན་འདས་དང་ཁོང་ཚོ་དེ་ནི་ལོངས་སྤྱོད་ཆེ་དང་རྒྱལ་རིགས་ཀྱི་བུ་ཚ་ཆེ་དེ་འདྲ་བྲེལ་པོ་བྱེད་པ། ལོག་པའི་ལམ། དེ་འདྲ་ཡིན་ན་ཡང་དེ་ཚོ་སྤངས་ནས། སྡོམ་པ་བླངས་ཡོད་རབ་ཏུ་བྱུང་བ་སྡོམ་པ་བཞེས་པ་གནང་བ། ལོག་པའི་ལམ། དེའི་ཕྱིར་ད་དཀའ་བ་གཉིས་པ་ནི་བར་ཆད་དེ་མིན་འགྲོ། ཉམ་ཐག་པ་དེས་སྲོག་ལ་ཐུག་ཀྱང། སྡོམ་པ་དེ་བག་ཙམ་ཡང་ཉམས་པར་མི་བྱའོ།

སྡོམ་པ་མེད་པར་ལྟ་ག་ལ་བྱེད་པའོ། ས་ཏྭ་ཏི་གང་སེ། དཀའ་བ་གསུམ་པ་ནི་སྡོམ་པ་བླངས་ནས་ཇི་སྲིད་འཚོའི་བར་དུ་རྒྱུ་བ་དང་གནས་པ་དང་ཡིད་ལ་བྱེད་པ་ཐམས་ཅད། ཡིད་ལ་བྱེད་པ་ཐམས་ཅད་གང་ཟེར། ཐམས་ཅད་ལ་བག་ཡོད་ལྔ་དང་ལྡན། ཨ་ལས།
ཐམས་ཅད་ལ་བག།
ལྔ་པའི། བག་ཡོད། ཐམས་ཅད་ལ་བག་ཡོད་ལྔ་དང། དྲན་ཤེས་མཆོག་དང་ལྡན་པའི། བག་ཡོད་ལྔ་དང་དྲན་ཤེས་མཆོག་དང་ལྡན་པའི། ཚུལ་ཁྲིམས་ལ་ཉེས་པ་ཕྲ་མོའི་འཁྲུལ་པ་ཡང་མི་འཇུག་ན། ལྕི་བ། ཕྲ་མོ། ཕྲ་མོའི་འཁྲུལ་པ་ཡང་མི་འཇུག་ན་ལྕི་བ་ལྟ་གང་ཞིག་ཡོང་གི་བའང་ལྕི་བ་ལྟ་ག་ལ་འབྱུང་བའོ། འགྲེལ་པར་གཞན་དག་དང་པོར་ལེན་དཀའ་བ་འགྲེལ་པ་ལ་ཡིན་ན་དང་པོར་ལེན་དཀའ་བ་བར་དུ་སྲུང་དཀའ་བ་ཐ་མར་མཐར་ཕྱིན་པ་དཀའ་བ་གསུམ་ལ་འཆད་ཀྱང་འཆད་ཀྱང་དེ་ཡང་གང་ཟེར་བ། འཆད་ཀྱང། འཆད་ཀྱང་ཡོན་ཏན་འོད་ཡིན། ཡོན་ཏན་འོད་ལ་འོང། འཆད་ཀྱང་ཡོན་ཏན་འོད་ཀྱིས་ལེན་པ་དང་སྲུང་དཀའ་བ་གཉིས་སྲུང་དཀའ་བ་གཉིས་སུ་བྱས་ནས་སློབ་དཔོན་ཡོན་ཏན་ག་ས་ཡོན་ཏན་འོད་ཀྱིས་ལེན་པ་དང་སྲུང་དཀའ་བ་གཉིས་སུ་བྱས་ནས་ཕྱི་མ་གཉིས་སྲུང་དཀའ་བར་འཆད་པ་ལྟར་ལེགས་ཏེ། འགལ་རྐྱེན་གྱི་སྒོ་ནས་སྲུང་དཀའ་བ་ནི་སྲོག་ལ་ཐུག་ཀྱང་མི་ཉམས་པར་སྲོག་ལ་ཐུག་ཀྱང་མི་ཉམས་པར། སྲུང་བ་ཡིན་ལ་དེ་རང་བས་སྲོག་ལ་ཐུག་ཀྱང་དཀའ་བ་གཉིས་པ་ཡ་གི་ཉམ་ཐག་པ་སྲོག་ལ་ཐུག་ཀྱང་ཡང་དེ་ནས་བག་ཙམ་ཡང་ཉམས་པར་མི་བྱེད་པ་འོ་དེ་རང་ཡིན་པས། བསླབ་པའི་གཞི་དང་དུས་ཀྱི་སྒོ་ནས་སྲུང་དཀའ་བ་ནི་མ་ཤི་བར་དུ་ཉེས་པ་ཕྲ་མོས་ཀྱང་མ་གོས་པར། མ་གོས་པར་སྲུང་བ་ཡིན་པའི་ཕྱིར་རོ། དེ་གསུམ་ལ་ད་ལྟ་དངོས་སུ་སློབ་པར་མ་ནུས་ན་ཡང་སྨོན་ལམ་གྱི་ཡུལ་དུ་བྱས་ཏེ་བློ་སྦྱངས་པས་སྐྱེ་བ་གཞན་དུ་དེ་ལྟར་འགྱུར་བའོ། ཟེར། འོ་ད་དཀའ་བ་གསུམ་པོ་ཚར་རེ་ཡིན་ནོ། དཀའ་བ་སྟོང་པ་སོགས་དང་དཀའ་བ་གསུམ་པོ་དེ་འདྲའི་སྒོ་ནས་སྲུང་དགོས། གཉིས་པ་ཐམས་ཅད་ཀྱི་སྒོ་ནས་ཚུལ་ཁྲིམས་སྲུང་བ་ནི། གཉིས་པ་ཐམས་ཅད་ཀྱི་སྒོ་ནས་ཚུལ་ཁྲིམས་སྲུང་བ་ནི། བཞི་ལས་ཡང་དག་པར་བླངས་པའི་ཚུལ་ཁྲིམས་ནི་ད་ལྟར་གྱི་སྦྱོར་བས་བསྒྲུབས་པ་སྟེ་ཚུལ་ཁྲིམས་གསུམ་ཡང་དག་པར་བླང་བའོ། རང་བཞིན་གྱི་ཚུལ་ཁྲིམས་ནི། གཉིས་པ་ཐམས་ཅད་ཀྱི་ཚུལ་ཁྲིམས་ཐམས་ཅད་ཀྱི་སྒོ་ནས་སྒོ་ནས་ཚུལ་ཁྲིམས་ནི་ཞེས་བཞི་ལས། ད་རང་བཞིན་གྱི་ཚུལ་ཁྲིམས་ནི་སེམས་པ་དང་འདུ་བྱེད་པ་དང་སྨོན་པ་ལ་མི་ལྟོས་པ་སྟེ། ནུས་པ་སད་པ་ཕར་ཕྱིན་གྱི་རྟགས་དང་ལྡན་པའི་རིགས་ལ་གནས་པའི་སེམས་རྒྱུད་རང་བཞིན་གྱིས་དགེ་བ་གོམས་པ་ཡིན་པས་ལུས་ངག་གི་ལས་ཡོངས་སུ་དག་པར་འཇུག་པའོ། རང་བཞིན་གྱི་ཚུལ་ཁྲིམས་ནི་རང་བཞིན་གྱི་ཚུལ་ཁྲིམས་རང་བཞིན་གྱི་ཚུལ་ཁྲིམས། གོམས་པའི་ཚུལ་ཁྲིམས་ནི་སྔོན་དུས་རིང་པོ་དུས་རིང་མོ་ནས་རྒྱུན་ཆགས་སུ་ཞུགས་པ་སྟེ་ཚུལ་ཁྲིམས་གསུམ་ལ་སྔོན་གྱི་ཚེ་རབས་གཞན་དུ་གོམས་པར་བྱས་པའི་རྒྱུའི་སྟོབས་བསྐྱེད་པ་ལ་བརྟེན་ནས་ཉེས་པ་ཀུན་དུ་སྤྱོད་པ་ལ་ཐམས་ཅད་ཀྱི་ཐམས་ཅད་དུ་མི་དགའ་ཞིང་ཡིད་འབྱུང། ཡིད་འབྱུང་ལ་དགེ་བ་ཀུན་དུ་སྤྱོད་པ་ལ་དགའ་ཞིང་འདོད་པའོ། ཐམས་ཅད་ཀྱི་སྒོ་ནས་ཚུལ་ཁྲིམས། རང་བཞིན་གྱི་ཚུལ་ཁྲིམས། གོམས་པའི་ཚུལ་ཁྲིམས། ཐབས་དང་ལྡན་པའི་ཚུལ་ཁྲིམས་གང་འདོད་ཕྱོགས་སུ་སྤྱོད།